བཏང་བཞག་པ་རེད། སྤྱིར་བཏང་གི་ནང་མ་བཀྲ་ལ་ཤིས་པ་ལབ་ཡས་འདི། རྟགས་རྟེན་འབྲེལ་བཟང་པོ་དེ་འདྲ་མཚོན་ཡས་དང། དེ་མ་ཡིན་པའི་གི་བླ་མ་རྩ་ཆེན་པོ་དེ་འདྲ་ཆིབས་བསྒྱུར་གནང་དུས་བཏང་ཡས་གི་ལུགས་སྲོལ་ཡོད་བསྡད་པ་དེ་འདྲ་གི་གཞས་ཅིག་རེད་ཞུ་ཡས་ཡིན། གཟིགས་མོ་བ་ལྷན་རྒྱས་ལ་ཞུ་ཡས་གཅིག་ལ་ང་ཚོའི་གི་རླུང་འཕྲིན་ཁང་ནང་ལོགས་ལ་རྒན་བསྟན་འཛིན་དར་རྒྱས་ལགས་ཆིབས་བསྒྱུར་གནང་སོང་རྒན་ལགས་འདིར་ཕེབས་པ་ལ་ཨ་ནི་ངས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་རྒན་ལགས་བཀྲ་ཤིས་བདེ་ལེགས། ཡ་ལགས་བཀྲ་ཤིས་བདེ་ལེགས། ཐོག་མར་དེ་ལ་ཨ་ནེ་ལེ་ཚན་ཉི་མ་ཁྱད་པར་ཅན་གྱི་སྐོར་ལ་གསན་པར་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོ་ལེ་ཚན་སྔོན་མ་དེ་ལ་རྣམ་པ་ཚོ་ལ་ལྷག་དཀར་ཉིན་མོ་དང། ཕ་མའམ་ཨ་མའི་ཉིན་མོ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། དེ་རིང་ནི་ཚང་མས་མཁྱེན་གསལ་ལྟར་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཡིན་པས་ང་ཚོ་བོད་པ་ཚོ་ལ་ཉིན་མོ་དེ་ཁྱད་པར་ཅན་ཞིག་ཀྱང་རེད། དེ་འདྲ་སོང་ཙང། ཐེངས་འདིའི་ལས་རིམ་ནང་ལ་རྣམ་པ་ཚོ་ལ་གུས་པས་ཉི་ཤུ་དགུ་ཉིན་མོ་ངོ་སྤྲོད་དང་ཉིན་དེར་བྱེད་སྒོ་ག་རེ་ག་རེ་སྤེལ་གྱི་ཡོད་མེད་སྐོར་ལ་ཞུ་རྒྱུ་ཡིན་པས་མཁྱེན་པ་རྣམས་ལ་དྲན་གསོ་དང་མ་མཁྱེན་པ་རྣམས་ལ་ཤེས་བྱ་གསར་བ་ཐོབ་པའི་རེ་བ་ཞུ་གི་ཡོད། ཉི་ཤུ་དགུ་ནི་ལོ་རྙིང་པ་དེ་ལ་ཕེབས་སྐྱེལ་ཞུ་ཡག་དང་ལོ་གསར་པ་དེ་ལ་ཕེབས་བསུ་ཞུ་ཡག་གི་ཉི་མ་ཁྱད་པར་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་འདྲ་སོང་ཙང་ཉིན་མོ་དེ་ལ་རང་རང་སོ་སོའི་ཁྱིམ་ཚང་གི། ཕྱི་ནང་བར་གསུམ་གྱི་གཙང་སྦྲ་བཟོས་པ་དང། དེ་ཡི་རྗེས་ལ་རང་རང་སོ་སོའི་མགོ་དང་གཟུགས་པོ་སོགས་འཁྲུད་ཀྱི་ཡོད་པ་རེད། དེ་བཞིན་དགོང་མོ་དེ་ལ་ཚང་འཛོམས་ཐོག་དགུ་ཐུག་འཐུང་གི་ཡོད་པ་རེད། དགུ་ཐུག་ནི་དམིགས་བསལ་ཅན་གྱི་ཐུག་པ་ཡིན་པ་དང་ཐུག་པ་དེ་ཡི་ནང་ལ་གྲོ་མ། ལ་ཕུག། ཕྱུ་ར། བཅས་ཟས་རིགས་སྣ་ཁ་དགུ་བླུགས་ཀྱི་ཡོད་པ་རེད། དགུ་ཐུག་དང་མཉམ་དུ་ཐུག་པའི་ནང་ལ་ཡང་བག་རིལ་ཀྱང་བླུགས་ཀྱི་ཡོད། བག་རིལ་ནང་ལ་ཡང་ཉི་མ་ཟླ་བ་སོལ་བ་སོགས། བཟང་ངན་གྱི་རྟགས་སྣ་ཚོགས་བླུགས་ནས་ནང་མི་ཚང་མར་སྤྲད་ཀྱི་ཡོད་པ་རེད། དེ་ནས་ནང་མི་སོ་སོས་དྲིལ་ལུ་བཟོས་ནས་ལོ་གཅིག་གི་ཞག་མ་སུམ་བརྒྱ་དྲུག་ཅུ་རེ་ལྔའི་བགེགས་དབང་བར་ཆད་ཚང་མ་ཁྱེར་སོང་ལབ་པ་དང། ནང་ནས་མེ་ཁྱེར་ནས་དོན་ཤོག་མ་ཅེས་ཁ་ནས་འབོད་ནས་གླུད་མཉམ་དུ་བརྫངས་ནས་ས་ཆ་སུམ་མདོ་ཅིག་ལ་གཡུག་གི་ཡོད་པ་རེད། དེ་བཞིན་ཉིན་མོ་དེ་ལ་ས་ཆ་ཁ་ཤས་ལ་དགུ་གཏོར་དང་དགུ་འཆམ་ཡང་མཇལ་རྒྱུ་འདུག། དེ་རིང་དེ་ཙམ་ཡིན་པས་རྣམ་པ་ཚོ་དགོང་མོ་དགུ་ཐུག་མཉེས་པོ་གནང་རོགས་གནང། དེ་བཞིན་ལོ་འདི་ཡི་བགེགས་དབང་བར་ཆད་ཚང་མ་དོར་བ་དང། རྣམ་པ་ཚོ་ལོ་གསར་པ་དེ་ལ་ནད་མེད་ཚེ་རིང་ཁྱིམ་ཚང་འཆམ་མཐུན་དེ་བཞིན་བཀྲ་ཤིས་ལོ་ལེགས་ཡོང་བའི་སྨོན་འདུན་ཞུ་གི་ཡོད་ང་ཚོ་ལེ་ཚན་རྗེས་མ་ནང་ལ་མཇལ་ཡོང་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།

བོད་པའི་གི་ལུགས་སྲོལ་ནང་ལོགས་ལ། ཆ་ཚང་མེད་པ་ཅིག་ག་ལེ་ག་ལེ་ད་ཉུང་ཉུང་ཉུང་ཉུང་འདྲ་བོ་ཅིག་ལ་འགྲོ་གོ་རེད་བསམ་གི་འདུག་ར་བ། ད་ཡིན་ནའི་ང་ཚོའི་གི་ད་འདི་དགུ་ཐུག་གི་འདིའི་ནང་ལོགས་ལ་བག་རིལ་འདི་ཡིན་པ་ར་བྱས་ན། ད་དཔེར་ན་ཅ་ལག་དངོས་སུ་མ་བླུགས་ནས་ཤོག་གུའི་ནང་ལ་བྱས་ནས་གང་ལ་གང་འཚམ་ད་འདི་འདི། རྒྱུད་འདི་མུ་མཐུད་ནས་འགྲོ་གོ་རེད་བསམ་གི་འདུག་ར་བ། ད་དེ་ཡིན་པ་སོང་ཙང་ང་ཚོ་གོང་གི་ཕ་མ་འདི་གས་ཀྱི་བསླབ་བྱ་སོ་སོའི་གི་ནང་ནང་ལོགས་ནས།

ད་ང་ཚོས་ཀྱིས་གསོ་སྐྱོང་བྱེད་ཡས་དང་ཉམས་པ་སླར་གསོ་དང་མ་ཉམས་གོང་འཕེལ་བྱས་འོ་དེ་ཚོའི་གྲངས་ལ་ཆེད་དུ་ལ་ང་ཚོས་ཀྱིས་དགུ་ཐུག་དང་དེ་ཚོའི་གྲངས་འཐུང་དགོས་ཡས་དང་ཨ་ནི་དེ་ཚོའི་གྲངས་གྲ་སྒྲིག་བྱེད་དགོས་ཡས་དེ་དངོས་གནས་གནད་འགག་ཆེན་པོ་རེད་འདུག་གི་ལ་ཨ་ནི་བྱས་ཙང་ཨ་ནི་ཨ་ནི་ད་དགུ་ཐུག་ནང་ལོགས་ལ་སྤྱིར་བཏང་གི་བག་རིལ་ནང་ལོགས་ལ་ག་རེ་ག་རེ་བླུགས་དགོས་ཡོད་ནི་གི་ལ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདིའི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱིར་བཏང་དཔེ་དེབ་ཀློག་ཡ་ནི་མིའི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན་པས་དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་པ་ཐོབ་ཡ་གི་གཞི་རྩ

ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཞུ་གི་ཡོད། ད་རིང་གི་ལེ་ཚན་འདིའི་ནང་ལ་རྣམ་པ་ཚོ་ལ་བོད་ཡིག་གི་དཔེ་དེབ་ངོ་སྤྲོད་ཞུ་ཡ་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་རོགས་གནང། དེ་རིང་གི་དཔེ་དེབ་དེའི་མིང་ནི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་འཁྲུངས་རབས་ལོ་རྒྱུས་ལས། མདོ་མཛངས་བླུན་ཞེས་པའི་ངོ་སྤྲོད་ཅུང་ཙམ་ཞུ་གི་ཡིན། དཔེ་དེབ་དེ་ནི་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་འཁྲུངས་རབས་ནས་སེམས་འགུལ་ཐེབས་པའི་གཏམ་རྒྱུད་ཕྱོགས་བསྒྲིགས་ཤིག་དང། གཏམ་རྒྱུད་འདི་ནི་མི་རྣམས་ཀྱི་བསམ་བློ་དང་ཀུན་སྤྱོད་ལ་ཕན་རླབས་ཆེ་བས་དུས་ད་ལྟ་ཡང་དམངས་ཁྲོད་དུ་དར་ཁྱབ་ཆེན་པོ་ཡོད་པ་རེད། མདོ་མཛངས་བླུན་དེ། ཐོག་མར་རྒྱ་ཡིག་ནས་བོད་བསྒྱུར་གནང་མཁན་ནི་བོད་ཀྱི་ལོ་ཙཱ་བ་ཆེན་པོ་འགོས་ཆོས་གྲུབ་རེད་འདུག་དཔེ་དེབ་འདི་ནི་ཤོག་གྲངས་བཞི་བརྒྱ་བརྒྱད་ཅུ་གྱ་བཞི་དང། ལེའུ་ལྔ་བཅུ་ང་གཅིག་ཡོད་པ་རེད་འདུག་རྣམ་པ་ཚོས་དྲ་རྒྱའི་ཐོག་ལ་ཡང PDF ཡང་ན EPUB ནང་ལ་ཕབ་ལེན་གནང་ནས་གཟིགས་ཡག་འདུག་དེ་བཞིན་རྣམ་པ་ཚོ་ཨིན་ཡིག་ཐོག་ཀློག་འདོད་ཡོད་ན་ཨིན་ཇིའི་གི་དཔེ་དེབ Jataka Tales ཞེས་སངས་རྒྱས་ཀྱི་འཁྲུངས་རབས་ལོ་རྒྱུས་ཡང་འདུག་པས་རྣམ་པ་ཚོས་ངེས་པར་དུ་ལྗགས་ཀློག་གནང་རོགས་གནང། ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས། ང་ཚོའི་ལེ་ཚན་རྗེས་མ་ནང་ལ་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། ལེ་ཚན་གསན་པར་ཐུགས་རྗེ་ཆེ།
ད་ད་རིང་འདི་རྒན་ལགས་ཀྱིས་ད་རིང་འདི་ནང་ལ་དཔེ་དེབ་ཀློག་ཡ་འདི་ནང་སྔོན་ལ་མདོ་མཛངས་བླུན་སྐོར་ལ་རྒན་ལགས་ཀྱིས་གསུངས་སོང་ཨ། ལགས་འོང། ནའང་རྒྱལ་མདོ་མཛངས་བླུན་འདི་དངོས་གནས་ང་ཡང་དེ་ད་ཁ་སང་ནས་འགོ་བཙུགས་བྱས་ནས་ངས་འོས་མང་པོ་ཅིག་མར་ཀློག་ཡིན། ང་འདི་དེབ་འདི་ངས་བླུ་ཡོན་ཅིག་ཞུས་བྱས་ནས་ངས་ཀློག་ཡིན་པ།

མཚམས་མཚམས་ད། སེམས་པ་སྐྱོ་ཉལ་བར་འགྲོ་ཅིག། ཡང་རྗེས་ལ་བལྟ་དུས་ད་ཉི་ཤུ་དགུའི་གི་ང་ཚོའི་གི་བག་ཐུག་དང་དེ་འདྲའི་འཐུང་ནས་འདི་གི་རྒྱབ་ལོགས་ལ་ནི་རྒྱུ་མཚན་འདྲ་བོ་ཅིག་ཡོད་ས་རེད་བསམ་གི་འདུག་ད་དཔེར་ན་ཉི་ཤུ་དགུ་གི་དགུ་ཐུག་དེ་ལ་ད་ལོ་གཅིག་རྫོགས་འགྲོ་གི་ཡོད་བ་སོང་ཙང་ད་ལོ་གསར་བ་མ་སླེབས་གོང་ནས་རྙེད་ནས་རྙེད་ནས་བདག་འདྲ་བོ་བྱས་ནས་ཨོ་ཁེ་ད་ང་ཚོས་གི་སྤྱོད་པ་སྡུག་པ་ད་ང་ཚོས་དངོས་གནས་དོར་དགོས་ཡ་གར་ག་དེར་དཔེར་ན་ཁོང་ཁྲོ་ཚ་བོ་ལ་རང་ཤེད་ཆེ་ཡ།

གཅིག་ཕམ་བདེ་དགོས་དང་རྟགས་ཅིག་མི་འདྲེ་འདྲེ། སྡུག་ཅག་ཞིག་བྱུང་རེད་བསམ་པའི་མི་ལས། བསམ་བྱས་ནས་འདི་འདྲའི་གི་རྣམ་རྟོག་ཆེན་པོ་དེ་མ་ཁྱེར་བ་བྱས་ནས་ད་དེ་ཚོའི་གྲས་ལ་སོ་སོ་གི་ད་སློབ་གསོ་བརྒྱབ་ནས་ང་མ་འོངས་པ་དེ་ད་ལྟ་འདི་འདྲས་ཅིག་ཁེལ་སོང་ད་འདི་ནས་ངས་ད་ལོའི་ལོ་འདི་ལ་ནི་འདི་མ་ཡིན་པའི་གི་ནི་འདི་ལས་ངས་བཟོ་བཅོས་འདི་འདྲས་གཏང་གི་ཡིན་ལ་ནི་སོ་སོ་བསམ་བློ་ལ་དཔེ་ཁོ་རང་ཡར་རྒྱས་གཏང་ཡས་གི་ནི་ཐབས་ལམ་ཅིག་དངོས་གནས་ད་དེ་ཚོ་གྲས་ནི་གནད་འགག་རེད་དོ་རྒན་ལགས། དེ་འདི་རེད།

ཨ་ནི་ཐིགས་པ་ཡང་དགུ་འདྲ་བོ་ཅིག་དེ་ག་ནང་དུ་ཐུག་པའི་ནང་ལོགས་ལ་ཨ་ནི་ཟས་སྣ་སྣ་ཚོགས་དགུ་འདྲ་བོ་འཛོམ་དགོས་ཡ་དེ་འདྲའི་འདྲ་བོ་ཅིག་རེད་བ་འདི་མ་གཏོགས་ད་དགུ་ལ་ནི་ཡིན་གཅིག་མིན་གཅིག་ཐུག་པ་ཐེངས་དགུ་དེ་འདྲའི་ད་འཐུང་ཡ་ཡིན་ས་མ་རེད་ད་ཕ་གི་ནང་ལོགས་ལ་གླུད་ཀྱི་དེ་ནང་ལོགས་ལ་ད་དགུ་ལ་ནི་ཐུར་མ་གང་ཙམ་འདྲ་བོ་དགུ་འདི་འདྲ་བྱས་ནས་གྲངས་དགུ་གྲངས་བརྒྱབ་བྱས་ནས་བླུག་ཡ་དེ་མིན་ད་ཐིགས་པ་འདྲ་བོ་བྱས་ནས་དགུ་མཚོན་དོན་འདྲ་བོ་ཅིག་རེད་དོ།

ཁྱི་སོགས་སེམས་ཅན་དེ་འདྲ་ཡོད་པར་བྱས་ནས་དུས་ཚོད་འདིའི་སྐབས་ལ་ཁོ་ཚོ་ད་དཔེ་དཀའ་ངལ་ཅིག་འཕྲད་གི་ཡོད་ས་རེད་སེམས་ཅན་དེ་གས་ལ། ལགས་སོ་རྒན་ལགས་ཨེ་ནི་ད་ང་ཚོས་བར་མཚམས་དེ་ལ་ཨེ་ནི་ང་ཚོ་གིས་ཡང་གཞས་ཅིག་ཕུལ་ན་མ་རེད་རྒན་ལགས་ཨེ་ནི་ཚེ་འགྱུར་མེད་ལགས་ཀྱིས་ཨེ་ནི་ཡང་ལོ་གསར་ལ་ནི་ལོ་གསར་སྒང་ལ་ཨེ་ནི་གཞས་ཅིག་འབུལ་ལམ་ཞུ་གི་ཡིན།

སྟོན་པ་གནང་ཤག། རེད་ད་ཚེ་འགྱུར་མེད་ལགས་དངོས་གནས་ད་དེང་དུས་ཀྱི་བཤད་ན་སྐད་གྲགས་ཚ་བོ་ཅིག་རེད་དོ་བོད་པའི་ནང་ལ་ད་ཐོག་མ་གཞས་ད་དེང་དུས་རོལ་དབྱངས་ཡོད་རྒྱོ་འདི་ཁོ་རང་རང་གིས་ད་འགོ་ཚུགས་པ་འདྲ་བོ་བྱེད་ས་ཁོ་རང་ཉི་མ་ཐེངས་དང་པོ་དེ་ཡིན་པར་བྱས་ན་སྐད་སྐོར་འདི་རེད་བ་རྩ་བའི་བླ་མ་ལ་ནི་ཁོ་རང་ལ་མིང་འདོགས་ནས་ད་རྩ་བའི་བླ་མ་ལ་ནི་འདི་བྱེད་དོ་གཞས་དངོས་གནས་དཔེ་སྙན་པོ་འདུག་ད་ལྟ་ཡིན་ནའི་བཏང་གནང་གི་འདུག་བ་ང་རང་ཁོ་རང་གི་གཞས་འདི་ག་ལ་དགའ་བོ་ཡོད།

སྐུ་ཐུགས་སྤྲོ་བོ་དང་ཨེ་ནི་དེ་མ་ཡིན་པའི་ཨེ་ནི་ཡོང་རྒྱུ་བསྡད་པའི་ཨེ་ནི་ལོ་གསར་བ་དེ་ཨེ་ནི་ཚང་མ་ཕུན་སུམ་ཚོགས་པ་དང་བཀྲ་ཤིས་པ་ཡོང་བའི་ཨེ་ནི་སྨོན་འདུན་ཞུ་གི་ཡིན་ཚང་མ་ལོ་ལ་ཨེ་ནི་དེ་དང་མཉམ་དུ་ང་ཚོ་གི་ལེ་ཚན་འདི་ཨེ་ནི་ད་རིང་དེ་ལ་མཚམས་བཞག་ཡིན།